པེའུ་ཞིབ་འཇུག་ལྟེ་གནས་ཀྱི་སྙན་ཐོ་དེ་ཟླ་བ་དང་པོའི་ཚེས་ཉི་ཤུ་གཉིས་ནས་ཚེས་ཉི་ཤུ་བརྒྱད་བར་སྤེལ་ཡོད་པ་རེད། ཨ་མི་རི་ཀའི་གྲོས་ཚོགས་གོང་མས་རེས་གཟའ་མིག་དམར་ཉིན་ཡུར་ཀེན་དང་དབྱི་སི་རལ་དང་ཐེ་ཝན་བཅས་ལ་ཨ་སྒོར་དུང་ཕྱུར་དགུ་སྟོང་ལྔ་བརྒྱའི་རྒྱབ་སྐྱོར་གནང་རྒྱུའི་འཆར་གཞི་ཞིག་ལ་གྲོས་མཐུན་བྱུང་ཡོད་པ་རེད། སྤྱི་མཐུན་ཚོགས་པའི་གྲོས་ཚོགས་གོང་མའི་འཐུས་མི་བཅུ་གྲངས་ཤིག་ནས་དམངས་གཙོ་ཚོགས་པའི་ཕྱོགས་སུ་ལངས་ནས་མོས་མཐུན་གྱི་འོས་ཤོག་འཕེན་ཡོད་པ་རེད། ཡིན་ནའང་སྤྱི་མཐུན་ཚོགས་པའི་གྲོས་ཚོགས་འོག་མའི་ཚོགས་གཙོ Mike Johnson གྱིས་རེས་གཟའ་ལྷག་པའི་ཉིན་གསལ་སྟོན་གནང་དོན་ཨ་མི་རི་ཀའི་མི་མང་ནས་རེ་བ་བྱེད་པ་ནི་དོ་སྣང་བྱེད་རྒྱུ་དེ་རྒྱལ་ནང་ལ་ཡིན་པ་མ་གཏོགས་རྒྱལ་ཁབ་ཅིག་ལ་རོགས་རམ་སྤྲོད་རྒྱུ་དེ་མ་རེད་ཞེས་གསལ་སྟོན་གནང་ཡོད་པ་རེད། ཁོང་ནས་ཡང་བསྐྱར་ཁྲིམས་འཆར་དེ་གྲོས་ཚོགས་འོག་མར་ཁྱོན་ཡོངས་ནས་འོས་ཤོག་འཕེན་རྒྱུར་ཕུལ་གྱི་མིན་ཞེས་གསལ་སྟོན་གནང་ཡོད་པ་རེད། ཆབ་སྲིད་ཚོགས་པའི་གནས་སྟངས་ལ་བལྟས་པ་ཡིན་ན་དམངས་གཙོ་ཚོགས་པ་དང་ཡང་ན་དམངས་གཙོ་ཚོགས་པར་ཕྱོགས་མཁན་ཚོགས་པ་མེད་པའི་མི་སྣས་ཨུ་རུ་སུ་དང་ཡུར་ཀེན་གྱི་དམག་འཁྲུག་དེ་ནི་ཨ་མི་རི་ཀའི་ཁེ་ཕན་ལ་གལ་གནད་ཆེན་པོ་ཡིན་པར་ངོས་འཛིན་བྱེད་མཁན་དེ་བརྒྱ་ཆ་བརྒྱད་ཅུ་གྱ་གཅིག་ཡིན་པ་དང་སྤྱི་མཐུན་ཚོགས་པའི་གྲངས་ཚད་དེ་བརྒྱ་ཆ་དྲུག་ཅུ་རེ་དགུ་ཡིན་པ་རེད། དེ་དང་ཕྱོགས་མཚུངས་དམངས་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པ་གཉིས་ཀས་དབྱི་སི་རལ་དང་ཧ་མ་སིའི་དམག་འཁྲུག་དེ་ཨ་མི་རི་ཀའི་རྒྱལ་ཁབ་ཀྱི་ཁེ་ཕན་ལ་གལ་གནད་ཆེན་པོ་ཡིན་པའི་ངོས་འཛིན་གནང་མཁན་དེ་བརྒྱ་ཆ་བདུན་ཅུ་དོན་དྲུག་དང་བརྒྱ་ཆ་བདུན་ཅུ་དོན་བརྒྱད་ཟིན་གྱི་ཡོད་པ་རེད། རྒྱ་ནག་དང་ཐེ་ཝན་གྱི་དུས་བབ་ཛ་དྲག་དེ་ཚོགས་པ་གཉིས་ནས་ངོས་འཛིན་གནང་མཁན་དེ་བརྒྱ་ཆ་བདུན་ཅུ་དོན་དྲུག་དང་བརྒྱ་ཆ་བདུན་ཅུ་དོན་བརྒྱད་ཟིན་གྱི་ཡོད་པ་རེད། གདོང་ཐུག་དེ་དག་གི་ཐོག་ནས་ཚོགས་པ་མི་འདྲ་བ་དང་མི་སྒེར་གྱི་གལ་ཆེའི་རང་བཞིན་ལ་བལྟས་པ་ཡིན་ན་ཨུ་རུ་སུ་དང་ཡུར་ཀེན་གྱི་དམག་འཁྲུག་དེ་ཁོང་རྣམ་པ་ཚོར་གལ་གནད་ཆེན་པོ་ཡིན་པར་ངོས་འཛིན་གནང་མཁན་དེ་ཁག་སོ་སོ་བྱས་ནས། དམངས་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པའི་གྲངས་ཚད་དེ་བརྒྱ་ཆ་དྲུག་ཅུ་རེ་ལྔ་དང་བརྒྱ་ཆ་ལྔ་བཅུ་ང་དྲུག་ཡིན་པ་རེད། ཡང་སྤྱི་མཐུན་ཚོགས་པ་དང་དམངས་གཙོ་ཚོགས་པའི་དབར་རྒྱ་ནག་དང་ཐེ་ཝན་གྱི་ཛ་དྲག་གི་དུས་བབ་ཐད། སྤྱི་མཐུན་ཚོགས་པས་དམངས་གཙོ་ཚོགས་པ་ལས་གལ་གནད་ཆེ་བར་རྩིས་གནང་ནས་དེའི་བརྒྱ་ཆ་དེ་བརྒྱ་ཆ་དྲུག་ཅུ་རེ་གཉིས་དང་ལྔ་བཅུ་ང་དྲུག་ཡིན་པ་རེད། ཡང་བརྟག་དཔྱད་བྱས་པ་ནས་མངོན་པར། ལོའི་ཐོག་ནས་བཤད་ན་ལོ་གཞོན་པ་དེ་དག་ལས་ལོ་རྒན་པ་དེ་དག་གིས་དམག་འཁྲུག་དེ་གསུམ་གྱི་ཐོག་སྐད་ཆ་དྲིས་སྐབས་ཨ་མི་རི་ཀའི་རྒྱལ་ཁབ་ཀྱི་ཁེ་ཕན་དང་ཁོང་ཚོ་སྒེར་གྱི་ངོས་ནས་བཤད་ན་གལ་གནད་ཆེན་པོ་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། དཔེར་ན་ལོ་དྲུག་ཅུ་རེ་ལྔ་ཡན་གྱི་མི་ལ་སྐད་ཆ་འདྲི་བའི་ནང་བརྒྱ་ཆ་བརྒྱད་ཅུ་བརྒལ་བའི་མིས་དབྱི་སི་རལ་དང་ཧ་མ་སི་དང་རྒྱ་ནག་དང་ཐེ་ཝན་ཨུ་རུ་སུ་དང་ཡུར་ཀེན་དབར་གྱི་གདོང་ཐུག་དེ་ཨ་མི་རི་ཀའི་རྒྱལ་ཁབ་ཀྱི་ཁེ་ཕན་ལ་གལ་གནད་ཆེན་པོ་ཡིན་པའི་ངོས་འཛིན་བྱེད་མཁན་དེ་བརྒྱ་ཆ་བརྒྱད་ཅུ་གྱ་དགུ་དང་བརྒྱ་ཆ་བརྒྱད་ཅུ་གྱ་བརྒྱད་དེ་བཞིན་བརྒྱ་ཆ་བརྒྱད་ཅུ་གྱ་དྲུག་བཅས་ཡིན་པ་རེད། ད་དུང་ལོ་བཅོ་བརྒྱད་དང་ལོ་ཉི་ཤུ་རྩ་དགུའི་མིའི་ནང་གདོང་ཐུག་གསུམ་པོ་དེ་ཨ་མི་རི་ཀའི་ཁེ་ཕན་ལ་གལ་གནད་ཆེན་པོ་ཡིན་པའི་བསྡུར་ཚད་དེ་བརྒྱ་ཆའི་གྲངས་ཆུང་ཉི་ཤུ་ཡིས་ཉུང་བ་ཡོད་པ་དེ་ནི་ཁག་སོ་སོ་བྱས་ནས་བརྒྱ་ཆ་དྲུག་ཅུ་རེ་བཞི་དང་བརྒྱ་ཆ་དྲུག་ཅུ་རེ་གསུམ་བརྒྱ་ཆ་དྲུག་ཅུ་རེ་བདུན་བཅས་ཡིན་པ་རེད། ཡིན་ནའི་བརྟག་དཔྱད་བྱས་པ་ནས་མངོན་པར་མ་གཞི་ལོ་སུམ་ཅུའི་འོག་གི་ཨ་མི་རི་ཀའི་མིའི་ནང་མི་བརྒྱ་ཆ་ལྔ་བཅུ་ང་བརྒྱད་ཀྱི་མིས་དབྱི་སི་རལ་དང་ཧ་མ་སི་ཡི་དམག་འཁྲུག་དེ་ཁོ་ཚོ་སྒེར་ལ་གལ་གནད་ཆེན་པོ་ཡིན་པའི་ངོས་འཛིན་བྱེད་ཀྱི་ཡོད་པ་དང་ཡིན་ནའི་ཨུ་རུ་སུ་དང་ཡུག་རེན་གྱི་དམག་འཁྲུག་དང་རྒྱ་ནག་དང་ཐེ་ཝན་དབར་གྱི་གདོང་ཐུག་དེ་གལ་གནད་ཆེན་པོ་དེ་ཙམ་མིན་པའི་ངོས་འཛིན་བྱེད་ཀྱི་ཡོད་པ་རེད། པིའུ་ཞིབ་འཇུག་ལྟེ་གནས་ཀྱིས་ན་ནིང་ཟླ་བ་བཅུ་གཉིས་པར་ཨ་མི་རི་ཀའི་མིས་ཨུ་རུ་སུ་དང་ཡུག་རེན་གྱི་དམག་འཁྲུག་གི་ལྟ་སྟངས་ལ་ཞིབ་འཇུག་བྱས་པ་ནས་མངོན་པར་བརྒྱ་ཆ་སུམ་ཅུ་སོ་གཅིག་ལ་ཉེ་བའི་ཨ་མི་རི་ཀའི་མིས་ཡུག་རེན་དང་ཨུ་རུ་སུའི་དམག་འཁྲུག་གི་རིང་ལ་ཨ་མི་རི་ཀས་ཡུག་རེན་ལ་རྒྱབ་སྐྱོར་མཁོ་འདོན་བྱེད་ཡས་མང་ཐག་ཆོད་པའི་ངོས་འཛིན་བྱེད་ཀྱི་ཡོད་པ་དང་ཡང་བརྒྱ་ཆ་ཉི་ཤུ་རྩ་དགུའི་མིས་ཨ་མི་རི་ཀའི་རོགས་སྐྱོར་ཏག་ཏག་ཡིན་པའི་ངོས་འཛིན་དང་ད་དུང་བརྒྱ་ཆ་བཅོ་བརྒྱད་ཀྱི་མིས་རྒྱབ་སྐྱོར་འདེང་གི་མེད་པའི་ངོས་འཛིན་བྱེད་ཀྱི་ཡོད་པ་རེད་ཚོགས་པ་དབྱེ་བ་ཕྱེ་བ་ཡིན་ན་བརྒྱ་ཆ་བཞི་བཅུ་ཞེ་བརྒྱད་ཀྱི་སྤྱི་མཐུན་ཚོགས་པའི་མི་དང་ཡང་ན་སྤྱི་མཐུན་ཚོགས་པར་ཕྱོགས་མཁན་གྱི་མིས་ཨ་མི་རི་ཀས་ཡུག་རེན་ལ་མཁོ་འདོན་བྱེད་པའི་རྒྱབ་སྐྱོར་མང་ཐག་ཆོད་པའི་ངོས་འཛིན་བྱེད་ཀྱི་ཡོད་པ་རེད་ཡང་འདེང་ངེས་ཡིན་པ་དང་འདེང་གི་མེད་པ་ཟེར་མཁན་དེ་བརྒྱ་ཆ་ཉི་ཤུ་དང་བརྒྱ་ཆ་བཅུ་གསུམ་ཡིན་པ་རེད་དམངས་གཙོ་ཚོགས་པ་དང་དམངས་གཙོ་ཚོགས་པར་ཕྱོགས་མཁན་ནང་བརྒྱ་ཆ་སུམ་ཅུ་སོ་དགུ་ཡི་མིས་ཡུག་རེན་ལ། མཁོ་འདོན་གནང་བའི་རོགས་སྐྱོར་དེ་ཏག་ཏག་ཡིན་པ་དང་འདེང་གི་མེད་པ་ཟེར་མཁན་དེ་བརྒྱ་ཆ་ཉི་ཤུ་རྩ་བཞི་ཡིན་པ་རེད།